གལ་སྲིད་ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་ལས་ཀའི་མདུན་ལམ་ཡག་པོ་ཞིག་འཚོལ་འདོད་དང་རང་ཉིད་ཀྱི་ཤེས་ཚད་ཡར་རྒྱས་གཏོང་འདོད་ན། TAFE ནང་སློབ་སྦྱོང་གནང་ཆོག་པའི་གོ་སྐབས་ཡོད། ཨོ་སི་ཀྲི་ལི་ཡའི་མངའ་སྡེ་ཚང་མའི་ནང TAFE སློབ་གཉེར་ཁང་བརྒྱུད། ལག་ཤེས་དང། ལས་རིགས་འདྲ་མིན་གྱི་སྦྱོང་བརྡར་སློབ་ཁྲིད་གནང་བཞིན་ཡོད།

ཁོང་གིས TAFE སློབ་གཉེར་ཁང་བརྒྱུད་རྒྱལ་ཡོངས་སུ་ལས་རིགས་འདྲ་མིན་སློབ་ཁྲིད་གནང་བཞིན་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་སློབ་གཉེར་ཁང་གི་བརྒྱུད་རྩིས་དང་སྣུམ་འཁོར་བཟོ་ལས། སྐྲ་བཟོ་དང་མཛེས་བཟོ། ཁང་པ་འཛུགས་སྐྲུན། ཚོང་ལས། སྤྱི་ཚོགས་ཞབས་ཞུ། འཕྲོད་བསྟེན་ལྟ་སྐྱོང་དང། ཕྲུ་གུ་ལྟ་སྐྱོང། གློག་བཟོ་བ་དང་ཆུ་བཟོ་བ་སོགས་ལས་རིགས་ཧ་ཅང་མང་པོ་ཞིག་སློབ་གཉེར་གནང་ཆོག་པ་ཡིན། དེ་ཡང TAFE སློབ་གཉེར་ཁང་དུ་སློབ་ཚན་རྣམས་དངོས་སུ་སྦྱོང་བརྡར་ལ་དམིགས་ནས་སློབ་ཁྲིད་གནང་བཞིན་ཡོད། སློབ་ཚན་སོ་སོའི་དགོས་མཁོ་ལ་གཞིགས་ནས་སློབ་དུས་རིང་ཐུང་མི་འདྲ་བ་ཡོད་པ་ཡིན།

The teachers, they're pretty good, they ང་རང TAFE ལ་སློབ་སྦྱོང་བྱེད་སྐབས་དགེ་རྒན་མཚན་ལྡན་འཕྲད་པ་དང་སློབ་ཕྲུག་གཞན་ལས་ལེགས་ཆ་ལེན་རྒྱུའི་གོ་སྐབས་བཟང་པོ་བྱུང། དེ་ཡང་ངའི་འཛིན་གྲྭའི་ནང་སློབ་ཕྲུག་ཉི་ཤུ་ཐམ་པ་ཡོད་པ་ལས་ཁོང་ཚོ་ཚང་མ་ཕྱི་རྒྱལ་བའི་སློབ་ཕྲུག་ཡིན་པས། རྒྱལ་ཁབ་མི་འདྲ་བ་བརྒྱད་ཙམ་ལས་སློབ་ཕྲུག་ཡོད་དུས་ཕན་ཚུན་སློབ་སྦྱོང་བླང་རྒྱུའི་གོ་སྐབས་མང་པོ་བྱུང་སོང། TAFE སློབ་གཉེར་ཁང་ནང་སློབ་ཚན་འགའ་ཤས་སྦྱོང་ཆེད་ཁྱེད་ལ་ངེས་པར་དུ་སྔོན་འགྲོའི་ཆ་རྐྱེན་རྣམས་ཚང་དགོས་པ་ཡིན། Mandy Nur ལགས་ནི New South Wales མངའ་སྡེའི TAFE ནང AMEP ཏེ། གཞིས་སྤོ་བར་དམིགས་པའི་དབྱིན་ཇིའི་སློབ་ཁྲིད་ཀྱི་འགན་འཛིན་ཡིན། ཁོང་མོས་འགྲེལ་བརྗོད་གནང་བར།

སྤྱིར་ཕྱི་རྒྱལ་བའི་སློབ་ཕྲུག་དང་གནས་སྐབས་ཀྱི་མཐོང་མཆན་ལག་ཁྱེར་ཡོད་མཁན་རྣམས TAFE ནས་སློབ་སྦྱོང་གནང་ཆོག་ཡང་གཞུང་གིས་སློབ་ཡོན་རོགས་སྐྱོར་ཐོབ་ཆེད་ཁྱེད་རང་ངེས་པར་དུ་ཨོ་སྟྲེ་ལི་ཡའི་མི་སེར་དང་ཡང་ན་བརྟན་འཇགས་སྡོད་མི་ཡིན་དགོས། Andrew Williamson ལགས་ཀྱིས། མངའ་སྡེ་འགའ་ཤས་ནང་ཨོ་སྟྲེ་ལི་ཡའི་མི་སེར་དང་བརྟན་འཇགས་སྡོད་མི་ཡིན་ན་སློབ་ཚན་འགའ་ཤས་རིན་མེད་ཐོག་སྦྱོང་ཐུབ་པའི་གོ་སྐབས་བསྐྲུན་ཡོད་ཞེས་ཁོང་གིས་འགྲེལ་བརྗོད་གནང་བར།
དཔེར
ན་འདི་ལོའི་ཟླ་བ་དང་པོ་ནས Victoria མངའ་སྡེ་གཞུང་གིས་དགོས་མཁོ་ཤིན་ཏུ་ཆེ་བའི་སློབ་ཚན་ཁག་བཞི་བཅུ་ནས་ལྔ་བཅུ་ཙམ་ཞིག་སྦྱོང་བར་སློབ་ཕྲུག་ཚོས་རིན་པ་སྤྲོད་མི་དགོས་པ་བཟོས་ཡོད། སློབ་ཡོན་དེ་དག་མངའ་སྡེ་གཞུང་གིས་མཁོ་སྒྲུབ་གནང་གི་ཡོད། དེ་ཡང་རིན་མེད་ཀྱི་སློབ་ཚན་གྱི་ཐོ་གཞུང་ནང་ཁང་པ་འཛུགས་སྐྲུན་དང་སྤྱི་ཚོགས་ཞབས་ཞུ་འཕྲོད་བསྟེན་ལྟ་སྐྱོང་སོགས་ཚུད་ཡོད་འདུག་དེ་བཞིན་ཨོ་སྟྲེ་ལི་ཡར་སྐྱབས་བཅོལ་བ་རྣམས་ལ་ཡང་སློབ་ཚན་འགའ་ཤས་རིན་མེད་ཐོག་སློབ་གཉེར་གནང་ཆོག་པ་ཡིན། མན་ཏི་ནུར་ལགས་ཀྱིས་སློབ་ཡོན་བཅག་ཆག་དང་རོགས་སྐྱོར་བླངས་ཚུལ་སྐོར་འགྲེལ་བརྗོད་གནང་བར།

རང་ཉིད་སོ་སོའི་སྦྱོང་འདོད་ཡོད་པ་དང་སྦྱོང་བཞིན་པའི་སློབ་ཚན་ཆེད་སློབ་ཡོན་ཁྱོན་བསྡོམས་ག་ཚོད་སྤྲོད་དགོས་པའི་གནས་ཚུལ་ཞིབ་ཕྲའི་ཆེད་འབྲེལ་ཡོད TAFE སློབ་གཉེར་ཁང་ལ་ཐད་ཀར་འབྲེལ་བ་གནང་ན་ལེགས་ཤོས་ཡིན། ཡང Andrew Williamson ལགས་ཀྱིས TAFE ནང་སློབ་ཕྲུག་ཚོར་མདུན་ལམ་ལམ་སྟོན་ཡང་གནང་གི་ཡོད་ཅེས་ཁོང་གིས་གསུངས་དོན།
ང་ཚོའི་མདུན་ལམ་ལམ་སྟོན་པ་རྣམས་ཀྱིས་ཕྲུ་གུ་ཚོར་རང་ཉིད་ཀྱི་སྦྱོང་འདོད་ཡོད་པའི་ལས་རིགས་དང་དེའི་ལག་ཁྱེར་ཐོབ་རྗེས་ལས་ཀའི་གོ་སྐབས་གང་དག་ཡོད་མིན་སོགས་ཀྱི་ལམ་སྟོན་སློབ་གསོ་གནང་གི་ཡོད་པས་ཕྲུ་གུ་ཚོར་ཕན་ཐོགས་ཧ་ཅང་ཆེན་པོ་ཡོད། ཡང་མན་ཏི་ནུར་ལགས་ཀྱིས་སློབ་ཕྲུག་ཚོས་རང་ཉིད་སོ་སོའི་སྐད་རིགས་ནང་རོགས་སྐྱོར་བླངས་ཆོག་པ་ཡིན་ཞེས་ཁོང་མོས་གསུངས་དོན།

སྤྱི་པའི་སློབ་གཉེར་ཁང་ཞིག་ཡིན་པས་སློབ་ཁྲིད་གནང་མཁན་དང་གནང་ཕྱོགས་སོགས་རྒྱལ་ཡོངས་ཀྱི་གནས་ཚད་དང་ལྡན་པ་ཡོད། གལ་སྲིད་ཁྱེད་རང TAFE ལ་སློབ་སྦྱོང་གནང་འདོད་ཡོད་ན། རང་ཉིད་ཀྱི་ས་ཁུལ་ལ་ཡོད་པའི TAFE སློབ་གཉེར་ཁང་གི་ཡན་ལག་ལ་ཐད་ཀར་འབྲེལ་བ་གནང་ནས་ལམ་སྟོན་བླངས་ཆོག